དེ་ལ་བསྙེན་བཀུར་ན། དེ་ནི་ལེགས་པར་རྙེད་དོ་ཞེས་བྱ་བས། ད་ལྷ་ཡིས་མཆོག་ཟུང་གཉིས་དེར་བཞུགས་ཡོད་པ་དེ་ནམ་མཁར་གནས་པའི་ལྷ་ཡིས་ལུང་བསྟན་མི་ཚོགས་ལ། དེ་བཞུགས་ཡོད་རེད། འོ་ན་དེ་ལ་བས་བསྙེན་བཀུར་ཞུ་གི་ཡིན་ན་སོ་སོ་བསོད་ནམས་བསགས་ཀྱི་རེད་ཟེར་བ་དང་ལེགས་པར་རྙེད་དོ་ཞེས་བྱས་པས། དེ་ཐོས་པ་དང་ཡུལ་དེའི་སྐྱེ་བོ་མཐའ་དག། དེར་འདུས་པས་དེ་ནས་བསྙེན་བཀུར་ཆེན་པོ་བྱུང་ཞིང། བསྙེན་བཀུར་ཆེན་པོ་བྱུང་ཞིང། སྔར་གྱི་དམ་བཅས་པའང་དྲན་ནས། ད་མཆོག་ཟུང་གཉིས་ལ་བི་ག། བཞུགས་ས་དེ་ལ་མི་བསོད་ཨ་ཀོ་ནི། འགྲོ་དང་ཨ་ནི་བསྙེན་བཀུར་ཆེན་པོ་བྱུང་བ་ཡིན་ན་ཁོ་རང་གཉིས་བསྡད་ཀྱི་མེད། བྲོས་འགྲོ་གི་ཡིན་གསུངས་ཚར་བ། གསུངས་ཡོག་ར་བ་དང། དེ་ཡིན་དུས་དེ་ཡང་ཐུགས་དྲན་ཞུས་ནས་སྔར་གྱི་དམ་བཅས་པའང་དྲན་ནས་མཆོག་ཟུང་གཉིས་དགོན་པའི་གནས་དེ་ནས་དོང་ངོ། ད་ཉི་མ་གཅིག་ཐོབ་བྱ་དགོས་ཆ་ཕེབས་སོང་རེད། རོ་ད། དེར་ཀོ་ཀ་ལི་ཀའི་སློབ་མ་དང་ཉེ་གནས་དག་ཀྱང་ཕྱི་བཞིན་དུ་འབྲང་བ་ན། ད་མཆོག་ཟུང་གཉིས་ཕེབས་འགྲོ་སྒང་ན་ད་དེ་ཚོ་གང་ག་ཁོ་རང་གཉིས་ཀྱི་སློབ་མ་ར་བ་ད་དགྲ་བཅོམ་པའི་འབྲས་བུ་ཐོབ་ཡོག་ར་བ་ད་མཉམ་དུ་ཕེབས་པ་རེད། ཕྱི་བཞིན་དུ་འབྲང་བ་ན་དེ་དག་རྒྱལ་པོའི་ཁབ་ཏུ།

ཆར་པ་ཆེན་པོ་བབས་པའི་སྒང་ལ་ཨ་ནེ་རི་གབ་དེ་ན་ཕུག་པ་ཞིག་ཡོད་པས་ད། རི་ཕུག་ཆར་པ་བབས་པ་ཡོད་ཙང་ཨ་ནེ། བི་གའི་ཕུག་པ་ཞིག་ཡོད་རེད་བ་དེ་ན་དེ་ཕུག་པ་ཡོད་ས་དེ་ཕེབས་ནས། ཞིག་ཡོད་དེ་དེར་དེ་ནས་མ་ཧེ་རྫི་མོ་ཞིག་སྔར་ནང་དུ་སོང་བ་ལས། རེད་བ་ད་ཕུག་པའི་ནང་ལོགས་ལ་མ་ཧེ་འཚོ་མཁན་གྱི་དེ་ནས་རྫི་མོ་ཞིག་རྫི་བོ་མོ་ཞིག་ཕུག་པའི་ནང་ལ་ཕྱིན། དེ་ནས་སོང་བ་ལས་མི་གཉིས་ཀྱིས་དེ་ནས་ཉལ་པོ་བྱས་ནས། དེ་ནས་དེ་གཉིས་ཕྱིར་སོང་བའི་འོག་ཏུ། དེ་ཁ་ཐུག་བྱས་ར་བ་ད། ཕུག་པ་དེ་ནང་ལ། རེད་བ་དང་མི་གཉིས་ཕྱི་ལོགས་ཕར་སོང་བའི་ཁ་ཐུག་དེ། དེ་གཉིས་ཕྱིར་སོང་བའི་འོག་ཏུ་མཆོག་ཟུང་དེར་བྱོན་པ་དང་འགྲིག་སྟེ། ཕུག་པའི་སྒོ་དེར་བཞུགས་སོ། མཆོག་ཟུང་གཉིས་ད་ཆར་པ་བབ་ཀྱི་ཡོད་ཙང་ཨ་ནི་དེ་ཕར་གཡོལ་ཡག་གི་ཆེད་དུ། ཕུག་པའི་སྒོ་དེར་བཞུགས་པ་ར་བ། དེའི་ཚེ་དེ་ནས་ཀོ་ཀ་ལི་ཀ་ཕྱིར་འཁོར་ནས། དྲིས་པའི་གཏམ་དེ་ཐོས་ནས། ད་མཆོག་ཟུང་གཉིས་བཞུགས་ཡོག་མ་རེད་གང་ག་ཕེབས་པ་རེད་ར་བ་ད། དེ་གཉིས་ཀྱིས་བདག་ལ་མ་དྲིས་པར་སོང་བའི་སྟེང་དུ། བདག་གི་འཁོར་རྣམས་ཀྱང་དྲངས་ཏེ་ད་ཀོ་ཀ་ལི་ཀ་ཚིག་པ་ཟ་ནས། འོ་ད་མཆོག་ཟུང་གཉིས་ཕེབས་ཡག་དེ་ང་ལ་སྐད་ཆ་མ་བཤད་ཕེབས་ཤག་དེ་མ་ཚད་པའི་ངའི་སློབ་མ་དེ་ཚོ་གང་ག་ཡ་ཁྲིད་ཚར་ཤག་འོ་དེ་རེད། འཁོར་རྣམས་ཀྱང་དྲངས་ཏེ་སོང་ངོ་སྙམ་སྟེ་ཁྲོ་བར་གྱུར་ཅིང། ཁོང་གིས་ཁྱིམ་བདག་གི་བུ་དེ་གར་སོང་དྲིས་པས་ད། ཁོ་རང་གི་ཁྱིམ་ཁོ་རང་ལ་དད་པ་ཞེ་པོ་ཡོད་མཁན་རོ་ཀོ་ཀ་ལ་ཀ་ལ་དད་པ་ཡོད་མཁན་ཁྱིམ་བདག་ཅིག་ཡོད་རོ་བ་དང་དད་པ་ཆེན་པོ་དེའི་བུ་དེ་དེ་ནས་རབ་ཏུ་བྱུང་ཡང་ད་ལྟ་ལས་དེ་ཡོད་རོ་བ་དང། བྱས་ཙང། ཁོང་ཁྱིམ་བདག་གི། ཁོང་གི་ཁྱིམ་བདག་གི་བུ་དེ་གར་སོང་དྲིས་པས་དེ་ཡང་ཤཱ་རིའི་བུས་རབ་ཏུ་བྱུང་ཟིན་པར་ཐོས་པས། ཐོས་པས་ཀྱང་ཕྱིར་ཁྲོས་ནས་ད་དོ་ཁོང་ཁྲོ་ཟ་གྲོ་བརྒྱབ་ནས་ད་འོ་ད། ཨ་ནི། གྲོང་མི་རྣམས་ཀྱིས་ཀྱང་འཕགས་པ་རྣམ་གཉིས། གནས་འདིར་བཞུགས་པ་ཁྱོད་ཀྱིས་མ་བསྟན་ནོ་ཞེས་འོ་ད།

དེ་མཚན་བརྟག་ལ་མཁས་པ། ཀོ་ཀཱ་ལཱ་ཀ་དེ་ཞེ་དྲག་སྤྱང་པོ་ཅིག། མིག་གི་རྣམ་འགྱུར་དང་ཅིག་ཆགས་སྟངས་ཀྱི་ཐོག་ནས་རེད་པ་དང། མཁས་པ་ཅིག་ཡིན་པ་འདྲ། ཀོ་ཀཱ་ལཱ་ཀ་ཨ་དུས་སུ་ལྟ་ཡོད་ན་མ་ཧེའི་རྫི་མོ་ལ་ལྟ་ཡིན་འགྲོ་ག་ལ། དེ་ནས་མཁས་པ་རྟོག་པ་བཅུག་པ་ན་དེས་མི་གཉིས་དང་ཉལ་པོ་བྱས་པ་དེ་ཧ་གོ་བ་རེད། མི་གཉིས་དེ་སྔོན་ལ་འགྲོ་ཚར་བ་དང་མཆོག་ཟུང་གཉིས་མ་ཕེབས་གོང་ནས་མི་གཉིས་སྔོན་ལ་བུད་ཚར་བ། མ་ཧེའི་རྫི་མོ་དང་ཉལ་པོ་བྱེད་མཁན་མི་གཉིས་དེ། བྱས་ཙང། ཀོ་ཀ་ལེ་གིས་ཟེར་ན་མི་གཉིས་ཀྱིས་ཉལ་པོ་ནི་བྱས་ཤག་ཟེར་རོ། མ་ཧེའི་རྫི་མོ་དེ་ལ་ཅིག་ལྟ་གི་ཡིན་ན་ད་ཆོས་སོང་ཉིན་ཡིན་གྱི་རེད་བསམ་ནས་ཡིན་གྱི་རེད་བསམ་ཡོད་མེད་འགྲོ་ད་གང་བྱས་ཁོང་ཁྲོ་ཟས་དེ་ཡོད་པའི་སྟེང་དེ། དེ་ནས། མི་གཉིས་དང་ཉལ་པོ་བྱས་པ་ཤེས་སོ། དེ་མཐོང་མ་ཐག་ཏུ་སྡིག་ལྟའི་སེམས་སྐྱེས་ནས་ད་ཁོས་བི་གའི་ལྟ་བ། སྡིག་པ་སྡིག་པ་ཅན་གྱི་ལྟ་བ་སྐྱེས་ནས་ད་མཆོག་ཟུང་གཉིས་བི་ག་མ་ཧེའི་རྫི་མོ་དེ་དང་མཉམ་དུ་ཉལ་ཡོད་ཀྱི་རེད་བསམ་ནས། འདི་གཉིས་ནི་སྡིག་པ་ལ་དགའ་བ་སྡིག་པའི་ཆོས་དང་ལྡན་པ་ཡིན་ནོ་ཞེས་ཚིག་རྩུབ་ཀྱིས་ཞེ་བཅད་དེ། བཅད་ནས་རྒྱལ་པོའི་ཁབ་ཏུ་སོང་ནས་དགེ་སློང་མཐོང་ངོ་ཅོག་ལ་གཏམ་འདི་སྨྲ་ཞིང་འཕྱ་ཀ་བཏང་ངོ། ད་ཀོ་ཀ་ལ་ཀ་ཕྱིན། རྒྱལ་པོའི་ཁབ་ལ་ཕྱིན། ཨོ་ད་མོའུ་འགལ་གྱི་བུ་དང་ཤཱ་རིའི་བུ་གཉིས་མ་ཧེའི་རྫི་མོ་དང་མཉམ་དུ་བྲག་ཕུག་ནང་ལ་ཉལ་བསྡད་བཞག་ཟེར་བི་ག་ད་ཁ་བཏང་སྟེ། ཨོ་ད་ཁ་བཏང། ད་མི་ཐུག་རེ་ཐུག་ཚད་གང་ག་ལ་དེ་ཁྱབ་བསྒྲགས་བྱས་འགྲོ་སྟེ། དེ་བྱས་པའི་ཁར་དེ་ནས་བཅོམ་ལྡན་འདས་ཀྱིས་གསན་ནས་ད་གཏམ་དེ། བཅོམ་ལྡན་འདས་ཀྱིས་ཡར་གསན་ཡོང་རེད་པ་དང་ཡར་གསན་ཡོང་ག་ན་ཀོ་ཀ་ལ་ཀ་ལན་གསུམ་གྱི་བར་དུ་བཀུག་ནས། བཅོམ་ལྡན་འདས་ཀྱིས་ཡར་ཤོག་གསུངས་ནས། ཁྱོད་དགེ་སློང་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་གཉིས་ཤིན་ཏུ་དེས་པ། འོ་དེ་ཞེ་དྲག་ཆད་པ། དེ་ནས་ཚངས་པ་མཚུངས་པར་སྤྱོད་པ་ལ་སེམས་དགའ་བར་གྱིས་ཤིག། ཁྱོད་ཡུན་རིང་པོ་གནོད་པ་དང་མི་ཕན་པ་དང་སྡུག་བསྔལ་བར་འགྱུར་ཏ་རེ་ཞེས་བསྩལ། བཅོམ་ལྡན་འདས་ཀྱིས་ད་ཁྱོད་དེ་འདྲ་མ་ལབ། ཤཱ་རིའི་བུ་དང་མོའུ་འགལ་གྱི་བུ་གཉིས་གང་མིན་ཚད་ཀྱི་དེ་ནི་དགེ་སློང་རྣམ་པར་དག་པ་བས་དེས་པ། དེ་ནི་དེ་འདྲའི་ཅིག་རེད་ཁྱེད་རང་གིས་དེ་ལ་ཁ་མ་བཏང། ཁྱེད་རང་བི་ཀའི། དེ་ནི་ཡུན་རིང་པོ་བས་གནོད་པ་དང་མི་ཕན་པར་སྡུག་བསྔལ་མྱོང་དགོས་ཀྱི་རེད། ཟེར་ནས་བཅོམ་ལྡན་འདས་ཀྱིས་བས་ཐེངས་གསུམ་བར་དུ་ཡར་སྐད་བཏང་ནས་ཁོ་ལ་བཀའ་སློབ་གནང་རེད། ཁོ་དགེ་སློང་ཀོ་ཀ་ལ་ཀ་ལ་དེ་འདྲའི་དགེ་སློང་ལ་བས་ཁ་མ་བཏང། དེ་བྱས་པས་གང་ལགས་ཞེས་རྩ་ཡང་བདག་ནི་བཅོམ་ལྡན་འདས་ལ་དད་ཅིང་གློ་བ་ཆེས་མཆིས་ཀྱང་དགེ་སློང་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་གཉིས་ནི་སྡིག་པ་དང་སྡིག་པ་ལ་དགའ་བས་སྡིག་པའི་སེམས་དང་ལྡན་པ་ལགས་སོ་ཞེས་སྨྲས་ཏེ་འོ་ད་བཅོམ་ལྡན་འདས་ཀྱིས་ལན་གསུམ་གསུངས་ན་ཡང་ཁོས་ཡང་མ་ཉན་པ་བྱས་ང་བཅོམ་ལྡན་འདས་ལ་དད་པ་ཡོད་ཆེ་བ་བྱས་ད་བཅོམ་ལྡན་འདས་ལ་དེ་གློ་བ་དགའ་པོ་དང་གློ་བ་ཡིད་ཆེས་ཀྱི་ཡོད་དེ་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་གཉིས་དེ་ལ་ཁྱོན་ནས་ད་ཡིད་ཆེས་མེད། སྡིག་པའི་སེམས་དང་ལྡན་པ་ལགས་སོ་ཁོ་གཉིས་བའི་སྡིག་ལས་ཞེ་པོ་ཅིག་བྱེད་ཀྱི་འདུག། ཟེར་བཅོམ་ལྡན་འདས་ལ་ཞུས་ནས་ཁོ་ལོག་སོང་བ་རེད་ད། ལགས་སོ་ཞེས་སྨྲས་ཏེ་དེ་ནས་མ་ཉན་པར་སྟན་ལས་ལངས་ཏེ་སོང་ངོ། དེ་མ་ཐག་པར་དགེ་སློང་ཀོ་ཀཱ་ལ་ཀ་དེའི་ལུས་ཐམས་ཅད་བསགས། དེ་ནས་རྨ་འབྲས་ཀྱིས་གང་བར་གྱུར་ཏེ། དེར་སྐྱེས་ནས་བརྡོལ་ཏེ། ད་བེ་གའི་ཞེ་དྲག་མགྱོགས་པོ་བྱས་ནས་དེའི་ལས་ཀྱི་འབྲས་བུ་དེ་ཚོ་དགེ་སློང་རྣམ་པར་དག་པ་གཉིས་ལ་བེ་གའི་ཁ་བཏང་བར་བ་དག་མ་བྱས་པས་ན་བྱས་པ་རེད་བས་སྡིག་པ་མ་བྱས་ནས་སྡིག་པ་བྱས་པར་ཁ་བཏང། དེ་ཙམ་དུ་མ་ཟད་བཅོམ་ལྡན་འདས་ཀྱིས་ཡང་བའི་མ་རེད་དེ་ཁ་བཏང་རྒྱུ་ཡོད་མ་རེད་ཟེར་གསུངས་པའི་སྒང་ལ་ལན་སློག་མ་ཉན། ད་སྡིག་པའི་ལྟ་བ་དེ་སྤྱད་པ་ཡིན་ཙང་དེ་གིས་དེ་ནི་ཁོ་རང་གི་གཟུགས་པོ་ལ་དེ་ནི་རྨ་འབྲས་ཐོན་ནས། རོལ་པ་དང་རྨ་ཐོན་ནས། ཨོ། དེའི་ཕྱིར་རྨ་དེ་ཕར་ཆེ་རུ་ཆེ་རུ་ག་ས་ག་ལ་བའི་རྨ་འབྲས་ཐོན་ཏེ་ཆེ་རུ་ཆེར་སྐྱེས་ནས། ཨ་ནི་རྨ་དེ་བརྡོལ་ནས་ལུས་ཐམས་ཅད་ནས་རྣག་ཁྲག་འཛག་ཅིང་ཁ་ནས་ཁྲག་དྲོན་མོ་སྐྱུགས་ཏེ། བདག་ནི་ཚིག་གོ་ཞེས་ཟེར་གྱིན་ཟེར་དེར་ལབ་པས་ལབ་པས་རོལ་པ་དང་ཨ་ནི་ཚེ་འཕོས་པ་རེད། ཚེ་འཕོས་ནས་དེ་ནས་ངན་སོང་དམྱལ་བ་ཆེན་པོ་པདྨ་ལྟར་གས་པ་ཆེན་པོར་སྐྱེས་སོ། དེ་དེར་སྐྱེས་ནས་ལུས་དཔག་ཚད་མང་པོ་དང་ལྡན་པར་གྱུར་ཏེ། དམྱལ་སྲུང་རྣམས་ཀྱིས་དེའི་ལྕེ་ཕྱིར་ཕྱུང་སྟེ། ཨ་གོས་ལྕགས་ཀྱི་ཤེལ་བར་བ། ལྕེ་ཕྱིར་ཕྱུང་སྟེ་དེ་ནས། ལྕགས་བསྲེགས་ཀྱི་ས་གཞི། ལྕགས་ཀྱི་ཕུར་པ། མེ་འབར་བ་ཤ་སྟག་གིས་བརྒྱངས་ནས། རྨོན་དོར་ལྔ་བརྒྱས་རྨོ་བར་བྱེད་ཅིང་ཐོང་གཤོལ་དང། དེ་ནས་གླང་རྣམས་ཀྱི་རྨིག་པ་ཡང་སྤུ་གྲིའི་སོ་ལྟར་རྣོ་ཞིང་ཞིང་རྨོ་ས་གི་ཐོང་གཤོལ་དེ་ནི་བའི་སྤུ་གྲི་ནང་དག་གི་རྣོན་པོ། གླང་གོག་གི་དུག་སེ་དུག་སེ་དང་ནི་འགྲོ། རྨིག་པ་དེ་ཚོ་བའི་སྤུ་གྲི་གི་སོ་ནང་དག་ཡོད་པ། འོ་ད་སྤུ་གྲིའི་སོ་ལྟར་རྣོ་ཞིང་མེ་རབ་ཏུ་འབར་བས་གཅོད་དེ་གཅོད་ཅིང་གཏུབ་པས་སྡུག་བསྔལ་ཞིང། དེའི་ཁོ་ར་ཁོར་ཡུག་ནས་ལྕགས་ཀྱི་མཆེ་བ་ཅན་གྱི་ཁྱི་དང་སེང་གེ། སྟག་གཟིག་དོམ་དྲེད་སོགས་ཀྱང་ཡོང་ནས་རོ་ད་ལྷགས་ནས་ཟ་བ་དང། སྟེང་གི་ནམ་མཁའ་ལས་ཀྱང་ལྕགས་མཆུ་ཅན་གྱི་བྱ་རྒོད་དང་བྱ་རོག་དང་ཆུ་ལགས་ཟེར་དེ་བྱ་གཅིག་གི་མིང་ཡིན་པ་འདྲ་རྣམས་ལྷགས་ནས་ཟ་བར་བྱེད་པས་སྡུག་བསྔལ་མི་བཟད་པ་མྱོང་སྟེ་སྐད་ངན་འདོན་ནོ་གསུངས་པ་རེད་ད་ཀོ་ཀ་ལ་ཀ་ད་དམྱལ་བའི་ནང་ལ་སྐྱེས་ནས་རོ་ད་དགེ་འདུན་ལ་བའི་སྐུར་པ་བཏབ། རྫུན་བཤད། བཅོམ་ལྡན་འདས་ཀྱི་བཀའ་ལ་མ་བརྩིས། འགྲོ་དང་སངས་རྒྱས་ཀྱི་བཀའ་ལ་མ་བརྩིས་ནས་ད་དེ་རྣམ་སྨིན་གྱི། འདིས་ནི་འཕགས་པ་ལ་སེམས་སྡང་བར་བྱེད་པ་དང་རྫུན་གྱི་སྐུར་བ་བཏབ་པའི་ཉེས་དམིགས་བསྟན་པ་ཡིན་ནོ། ད་དེ་རེད། འོ། ད་དེ་ནི། བདུན་པ། དེ་ནི་རབ་ཏུ་ཚ་བ་ཟེར་དེ་རེད་དོ། ད་བརྒྱད་པ་དེ་ནི་དམྱལ་བ་མནར་མེད་དེ་རེད། ཚ་དམྱལ་བརྒྱད་ཀྱི་ད་འོག་མ་འོག་མ་དེ་རེད། བརྒྱད་པ་དེ་ནི་མནར་མེད་ནི། དེ་ནས་བདེ་བའི་གོ་སྐབས་མེད་པར་ཚ་དམྱལ་གོང་མ་ཐམས་ཅད་ལས་ཆེས་ཆེ་བའི་སྡུག་བསྔལ་ཅན་ཞིག་སྟེ། ང་ཚོས་མེའི་ནང་དུ་རྡོ་དང་ལྕགས་སོགས་བསྲེགས་པ་ན་མེ་དང་གཡེལ་མེ་ལྟར་འགྱུར་བ་བཞིན་དམྱལ་བ་འདིར་སྐྱེས་པ་ན་མེ་དང་ལུས་དབྱེ་བ་མི་ཕྱེད་ལ། ཉམ་ཐག་པའི་སྐད་ཙམ་གྱིས་སེམས་ཅན་ཡིན་པར་ཤེས་པ་ཙམ་ཡོད་ཅིང། ད་དམྱལ་བ་མནར་མེད་ལ་སྐྱེས་སོང་ན་མེ་དང་ལུས་དབྱེར་མེད་དུ་ལུང་པ་ཁོ་རང་པའི་མེ་གིས་ཡར་གང་དེ་ནས།

བདེ་བ་ཀུན་གྱི་ནང་ན་སྲེད་ཟད་པ། ཟེར་ན་རེད་བ་ད་སྲེད་ཟད་པ་ཟད་པའམ་འཁོར་བ་སྤངས་པའི་དེ་ནི་བདེ་བ་སྟེ་བདེ་བའི་བདག་པོའམ་མཆོག་ཏུ་བགྱིད་པ་ཇི་ལྟ་བར། དེ་བཞིན་དུ་སྡུག་བསྔལ་ཀུན་གྱི་ནང་ན་ནི་མནར་མེད་པའི་དམྱལ་བའི་སྡུག་བསྔལ་རབ་ཏུ་མི་བཟད་པའམ་ཆེས་བཟོད་པར་དཀའ་བའི་དེ་ནི་ཆེན་པོ་ཡིན་ནོ། ཞེས་གསུངས་པ་ལྟར། ད་སྡུག་བསྔལ་ཆེ་ཤོས་དེ། དམྱལ་བ་མནར་མེད་བྱ་སྟེ། གསུངས་པ་དང་རབ་ཏུ་ཚ་བ་ཡན་གྱི་ཁམས་གསུམ་པའི་སྡུག་བསྔལ་ཐམས་ཅད་བསྡོམས་པ་ལས་ཀྱང་མནར་མེད་ཀྱི་སྡུག་བསྔལ་འདི་ཆེ་བ་ཡོད་དོ། དམྱལ་བར་སྡུག་བསྔལ་དེ་འདྲ་ཡོད་ཀྱང་རང་ཅག་དེར་མ་སྐྱེས་ཙམ་འོང་སྙམ་ན། རོ་ད་ཚ་དམྱལ་སྡུག་བསྔལ་དཔག་ཏུ་མེད་པ་ཅིག་ཡོད་པ་རེད། ཡིན་ནས་དེ་རང་ད་ལྟ་ང་ཚོ་སྐྱེ་ཨ་ཡོང་བསམ་ཡ་ཅིག་སོ་སོ་བསམ་བློ་འཁོར་ན། སྙམ་ན་ཚེ་འཕོས་མ་ཐག་དམྱལ་བ་དེ་འདྲར་མི་སྐྱེ་བའི་ངེས་པ་གཏན་ནས་མེད་དེ། རང་རེ་ལ་ངན་སོང་དུ་མི་འགྲོ་བའི་གདེང་ནི་མེད། དམྱལ་བར་སྐྱེ་ངེས་ཀྱི་རྒྱུ་ནི་བསགས་ལ་མ་ཉམས་པ་སྟོབས་ཆེན་པོ་མང་པོ་ཡོད། སོ་སོའི་རྒྱུད་ལ་བས་དམྱལ་བ་ལ་སྐྱེ་ངེས་ཀྱི་དེ་ནི་འཕེན་བྱེད་ཀྱི་ལས་ནི་དཔེ་བས་མང་པོ་ཅིག་ཡོད་རེད། ད་དེ་སྲེད་ལེན་གྱིས་གསོས་ག་བ་བཏབ་ན་དེ་རེད་བ་ད། ད་དེ་ག་བ་བཏབ་པའི་ཧ་གོ་ཡ་ཡོག་མ་རེད་འཆི་ཁ་ལ་ག་ལ་ག་འདྲ་ཞིག་བྱས་ནས་པི་གས། ཚ་དམྱལ་ཚ་བོ་འདོད་ནས་པའི་གྲང་མོ་ན་ལ་གྲང་མོ་འདོད་ནས་པའི་གྲང་དམྱལ་ལ་པི་གས་གསོས་བཏབ་ཡ་ཡང་ན་ཚ་བ་ཅིག་འདོད་ནས་པི་གས་ཚ་དམྱལ་ལ་པི་གས་སྐྱེ་ཡ་གི་གསོས་བཏབ་ཡ་དམྱལ་བ་མནར་མེད་ལ་སྐྱེ་ཡ་གི་གསོས་ག་བཏབ་ངེས་པ་གས་ཡོག་མ་རེད། དམྱལ་བར་སྐྱེ་ངེས་ཀྱི་རྒྱུ་བསགས་ལ་མ་ཉམས་པ་སྟོབས་ཆེན་མང་པོ་ཡོད་དེ། མི་དགེ་བཅུ་གང་རུང་ཆེ་བ་རེ་བྱེད་པའི་དམྱལ་བ། རོ་དང་མི་དགེ་བཅུའི་ནང་ནས་དཔེ་གི་མི་དགེ་ཅིག་ཆེ་བ་ཅིག་བྱས་ན། དམྱལ་བ་ལ་སྐྱེ་གི་རེད་འབྲིང་རེ་རེ་དེ་ནས་ཡི་དྭགས་སྐྱེ་གི་རེད་ཡི་དྭགས་ཆུང་ངུ་རེ་རེ་དུད་འགྲོར་སྐྱེ། དམྱལ་བ་ཡང་སོ་ཐར་གྱི་ཉེས་བྱས་ཁྱད་དུ་བསད་པས་ཡང་སོས་སུ་སྐྱེ་བ་ནས། ཕམ་པ་ཁྱད་དུ་བསད་ན་མནར་མེད་དུ་སྐྱེ་བ་གསུངས་པའི་བར་དགོས། རེད་བ་ད་སོ་ཐར་སོ་སོ་ཐར་པའི་ཉེས་བྱས་ཅིག་ལ་ཁྱད་དུ་བསད་ན། དེ་ནས་རེད་བ་ད།

གཏོང་བ། དེ་འདྲའི་ཉེས་བྱས་ཅིག་རེད། བཤད་སྲོལ་ཡོད་ཁལ་མ་རེད་བ། ད་དེ་ཧ་གོ་གི་གོ་གི་ཨང་དེ་ད། ཆོབ་ཆོབ་ཟེར་ན་གལ་རེད་ཡོག་རེད་ད་འདོད་ཞིམ་པོ་ཡོག་རེད་ཟེར་ཡག་འདྲ་བ་དེ་འདྲ་བཤད། ཨ་ནི་དེ་གཅིག་གི་ལུགས་སྲོལ་རེད་ཟེར་ཡག་འདྲ་བ་ལུང་པས། དེ་འདྲའི་རེ་བཤད་ནས་ཁྱད་གསོད་ཀྱིས་བྱས་པ་ཡིན་ན། ཁ་ཐུག་དེ་ཉེས་བྱས་ཅིག་ཆུང་ཆུང་ཅིག་སེམས་ཀྱིས་འགྱོད་པ་བྱས་ནས་བསྡམས་བཞག་ན་དག་འགྲོ་ཡ་ཅིག་རེད་བ་ད། བསྡམ་བྱའི་ཉེས་བྱས་ཟེར།

གཅིག། ཤམ་ཐབས་ཟླུམ་པོར་བགོ་བ་ལ་བསླབ་པར་བྱའོ། ཤམ་ཐབས་དཔེ་ཟླུམ་པོ་ཡག་པོ་གཅིག་དཔེ་ཁམས་དྭངས་མ་གཅིག་གོན་ཐང་ཆེ་བ་རེད་བ་ད་དུས་རྒྱུན་འོ་དེ་འདྲའི་ཡག་པོ་གཅིག་གོན། མ་གོན་ནས་ཚ་རེ་ཚོད་རེ་ཡག་གོན་ཡང་འགྲོ་པ་ཡག་འདུག་ཟེར་རྡོབ་ཐུག་ལུག་ནུར་སའི་མར་འགྲོ་ཡག་འགྲོ་པ་དེ་འདྲ་བྱས་ན། ཉེས་བྱས་ཡོང་གི་ཡོག་རེད། ད་དེ་དང་དོད་ཁྱད་གསོད་བྱས་པ་ཡིན་ན། དམྱལ་བ་དེ་ལ་སྐྱེ་གི་རེད། བཤགས་པ་མ་བྱས་ན། དེ་བ་ཚ་ལ་བཤགས་པ་བྱས་ཐུབ་པ་ཡིན་ན་ཡང་གཅིག་རེད་བ་ད། དེ་ནས་འོ་དེ་རུ་སྐྱེ་གི་རེད་སྤྱིར་བཏང་བྱས་ན་ལྟུང་བ་སྡེ་ལྔ་ནང་ལ་ཆུང་ཤོས་དེ་ཉེས་བྱས་རེད་བ། དེ་ནས། དེ་ནས། སོ་ཐར་གྱི་ཉེས་བྱས་ཁྱད་དུ་བསད་པས་དེ་ནས་ཡང་སོས་སུ་སྐྱེ་བ་ནས་ད་ཕམ་པ་ཁྱད་དུ་བསད་ན་ད་ད་དམྱལ་བ་མནར་མེད་ལ་སྐྱེ་གསུངས་པ་ཕམ་པ་དཔེ་གི་ཕམ་པ་བཞི་ཡོད་རོགས་ད་འོ་དེ་ཁྱད་དུ་བསད་པ་ཡིན་ན། ཁྱད་དུ་བསད་ན་ཁ་ཐུག་གི་ཕམ་པ་དེ་གོས་གི་རེད།

ད་དེ་ཚོད་དུ་དེ་ལས་ཀྱང་རགས་པ་དང། རང་ཅག་གི་རྒྱུད་ལ་སོ་ཐར་དང་སྔགས་ཀྱི་བརྡས་གསུངས་ཏེ་ཀྱི། རང་ཅག་གི་རྒྱུད་ལ་དེ་ནི་སོ་ཐར་དང་སྔགས་ཀྱི་ཉེས་ལྟུང། བྱང་སེམས་ལ་ཁྲོས་པ། བླ་མར་མ་གུས་པ་སོགས་ཉེས་པ་ཚབས་ཆེ་བ་ཧ་ཅང་མང་པོ་ཡོད། གསང་སྔགས་ཀྱི་རྩ་ལྟུང་བྱུང་ན་བཤགས་སྡོམ་སོགས་ཀྱིས་སོར་མ་ཆུད་པའི་བར་གྱི་སྐད་ཅིག་མའི་གྲངས་དང་མཉམ་པའི་བསྐལ་པར་མནར་མེད་དུ་སྐྱེ། ལམ་སང་ལམ་སང་བཤགས་པ་དཔེ་བྱེད་མ་ཐུབ་ན་འོ་དེ་རུ་སྐྱེ་ཡོད་རེད། གསང་སྔགས་ཟེར་ཡ་དེ་དཔེ། གཉན་པོ་ཞེ་པོ་ཅིག་རེད། སོ་ཐར་གྱི་ལྟུང་བ་སྡེ་ལྔ་འདི་སྔར་ཁྱད་དུ་བསད་དེ་ལྕི་མཚམས་ལས་འདས་པས་ནི་རིམ་བཞིན་ཚ་དམྱལ་བརྒྱད་ཀར་སྐྱེ་བའི་ལས་བསགས་ཟིན་ལ། དེ་ལྟར་སྐྱེས་ན་ལས་ངན་གྱི་འབྲས་བུ་མ་ཟད་བར་དུ་ལུས་དང་རྣམ་ཤེས་ཀྱི་འབྲེལ་བ་ཆད་མི་ཐུབ་པར་སྡུག་བསྔལ་མྱོང་དགོས་ཏེ་བཤེས་སྤྲིང་ལས། དེ་ལྟར་སྡུག་བསྔལ་ཤིན་ཏུ་མི་བཟད་པ་དེ་མྱོང་བའི་ཡུན་ནི། ལོ། བྱེ་བ་ཕྲག་བརྒྱར་སྡུག་བསྔལ་ཉམས་སུ་མྱོང་ཡང་ནི། ད་དུང་ཇི་སྲིད་དེའི་རྒྱུ་མི་དགེ་བ་དེའི་ནུས་པ་ཟད་པར་མ་གྱུར་པ་དེ་སྲིད་དུ་ལན་གཅིག་ཤི་ཡང་སླར་གསོས་པས་སྲོག་དང་བྲལ་བའམ་སྡུག་བསྔལ་ཟད་པར་མི་འགྱུར་རོ་ཞེས་པ་ལྟར་ཡིན། ཚེ་ཚད་ཀྱང་དུས་ཆེས་རིང་བར་གནས་ཏེ། ཚ་དམྱལ་བརྒྱད་ནས་ཚེ་ཐུང་ཤོས་ནི་ཡང་སོས་པ་ཡིན། ཚ་དམྱལ་བརྒྱད་ནང་ནས་ཚེ་ཐུང་ཤོས་འདྲ་པོ་དེ་ཡང་སོས་རེད། དེ་ཡང་རང་རེའི་མི་ལོ་ལྔ་བརྒྱ་ལ་རྒྱལ་ཆེན་རིགས་བཞི་པའི་ལྷ་ཡི་ཞག་གཅིག། འཛམ་བུའི་གླིང་བརྒལ་བའི་མི་ལོ་ལྔ་བརྒྱ་ཐམ་པ་ལ་རྒྱལ་ཆེན་རིགས་བཞི་གི་དེ་ནི་ལྷ་ཡི་དེ་ནི་ཞག་པོ་གཅིག་རེད། ལྷ་ཡི་ཞག་གཅིག། ད་དེ་ཞག་པོ་གཅིག་དེ་ཡ་ཞག་པོ་གཉིས་གསུམ་བྱས་ནས་ཞག་པོ་སུམ་ཅུ་ལ་ཟླ་བ་བྱས། ཟླ་བ་དེ་བཅུ་གཉིས་ལ་དེ་ནི་ལོ་བརྩིས་པའི་ལོ་ལྔ་བརྒྱ་དེ་རྒྱལ་ཆེན་རིགས་བཞི་གི་ཚེ་ཚད་རེད།

འཇམ་དཔལ་ཞལ་ལུང་དཔར་རྙིང་དུ་ཐེར་འབུམ་ཆེན་པོ་དྲུག་གསལ་བ་དཔར་སྐྱོན་ཡིན་པས། འདི་ཞལ་ལུང། ད་འཇམ་དཔལ་ཞལ་ལུང་རྨེ་རུ་དཔར་མ། དང་ལྷོ་བརྒྱུད་ལམ་རིམ་ལྟར་བྱེད་དགོས། འཇམ་དཔལ་ཞལ་ལུང་འདི་ནི། དཔར་རྙིང་པ་དེ། ཐེར་འབུམ་དྲུག་གསལ་ཏེ། དཔར་གྱི་དཔར་སྐྱོན་ཡིན་གསུངས་པ་དེ་རེད། འཇམ་དཔལ་ཞལ་ལུང་དེ་ནི་རྒྱལ་བ་ལྔ་པས་མཛད་བཞག་ཡག་གི་དེ་རེད་པ་ད་ལམ་རིམ་འཇམ་དཔལ་ཞལ་ལུང་ཟེར་བ་དེ། དཔར་རྙིང་དེ་ལ་དཔར་སྐྱོན་ཡོག་རེད་གསུངས་འོ་དེ་རེད། ལམ་རིམ་ཆེན་མོར་དེ་ཡང་མི་རྣམས་ཀྱི་ལོ་ལྔ་བཅུ་ལ་རྒྱལ་ཆེན་རིས་བཞི་པའི་ཞག་གཅིག་དེ་གཅིག་དེ་སུམ་ཅུ་ལ་ཟླ་བ་དེ་བཅུ་གཉིས་ལ་ལོ་རུ་བྱས་པའི་ལོ་ལྔ་བརྒྱ་ནི་རྒྱལ་ཆེན་རིས་བཞི་པའི་ཚེ་ཚད་ཡིན་ལ། དེ་ཐམས་ཅད་ལ་ཞག་གཅིག་དང། དེ་སུམ་ཅུ་ལ་ཟླ་བ་དང་དེ་བཅུ་གཉིས་ལ་ལོ་རུ་བྱས་པའི་ལོ་ལྔ་བརྒྱ་ནི་དམྱལ་བ་ཡང་སོས་པའི་ཚེ་ཚད་དོ། ད་ལམ་རིམ་ཆེན་མོའི་ཚིག་རེད་ད། དེ་བཞིན་དུ་མི་ལོ་བརྒྱ་དང། ཉིས་བརྒྱ་དང། བཞི་བརྒྱ་དང། བརྒྱད་བརྒྱ་དང། སྟོང་དྲུག་བརྒྱ་ནི། སུམ་ཅུ་རྩ་གསུམ་པ་ནས་གཞན་འཕྲུལ་དབང་བྱེད་པའི་དེ་ནས་བར་རྣམས་ཀྱི་རིམ་པ་བཞིན་དུ་ཞག་གཅིག་ཡིན་ལ། ཚེའི་ཚད་ནི་ལྷ་ཡི་ལོ་སྟོང་དང་ཉིས་སྟོང་དང་བཞི་སྟོང་དང་བརྒྱད་སྟོང་དང་ཁྲི་དྲུག་སྟོང་ཐུབ་བོ། འདོད་ལྷ་རིགས་དྲུག་སྟེ། དེ་དག་ནི་རིམ་པ་ལྟར་ཐིག་ནག་ནས་ཚ་བའི་བར་གྱི་ཞག་རེ་རེར་བྱས་པའི་རང་ལོ་སྟོང་ནས་ཁྲི་དྲུག་སྟོང་གི་བར་ཐུབ་སྟེ། དེ་རེད། ལམ་རིམ་ཆེན་མོའི་ལུང་དེ། ད་མཛོད་ཀྱི་འདི་རེད། འདི། ནག་པོ་གོག་གོག་བྱས་ཡ་དེ་ནི་འོ་དེ་བ་ཚ་ལ་དེ། དེ་རེད། ཕར་མནན་བྱ་ཡ་རྩ་བ། འདི་ཡི་གེ་ཆེན་པོ་རེད་མ་གཏོགས་དེ་དག་མཆན་རེད། དེ་ནས་མཛོད་ལས། མི་རྣམས་ཀྱི་ལོ་ལྔ་བཅུ་ལ། འདོད་པ་དག་གི་ལྷ་རྣམས་ལས། འོག་མ་རྒྱལ་ཆེན་རིགས་བཞི་པ་རྣམས་ཀྱི། ཉིན་ཞག་གཅིག། དེ་བསགས་པའི་རང་ལོ། ལྔ་བརྒྱ་དེའི་ཚེ་ཚད་ཡིན། སུམ་ཅུ་རྩ་གསུམ་ནས་གཞན་འཕྲུལ་དབང་བྱེད་ཀྱི་བར་གྱི་འདོད་ལྷ་གོང་མ་གོང་མའི་ཞག་དང་ཚེ་ཚད་གཉིས་ཀ་འོག་མ་འོག་མ་ལས་ཉིས་འགྱུར་རོ་ཞེས་དང། ཡང་སོས་ལ་སོགས་ཏེ་ཚ་བའི་བར་དྲུག་གི་ཞག་དང་ཚེ་ཚད་ནི་རིམ་བཞིན་རྒྱལ་ཆེན་རིགས་བཞི་པའི་ཚེ་ཚད་ཧྲིལ་པོ་དེ་ཡང་དེ་ཡང་སོས་པའི་ཞག་གཅིག་དེས་བསགས་པའི་རང་ལོ་བརྒྱ། ཡང་སོས་པའི་ཚེ་ཚད་ཡིན་པ་ནས། གཞན་འཕྲུལ་དབང་བྱེད་པའི་ཚེ་ཚད་ཧྲིལ་པོ་དེ་ཚ་བའི་ཞག་གཅིག་དེ་བསགས་པའི་རང་ལོ་ཁྲི་དྲུག་སྟོང་ཚ་བའི་ཚེ་ཚད་ཡིན་པའི་བར་འདོད་ལྷ་དྲུག་པོའི་ཚེ་ཚད་དང་ཚ་དམྱལ་དྲུག་གི་ཉིན་ཞག་རིམ་པ་བཞིན་དུ་མཉམ་ཞིང་ཞག་མཉམ་དེས་ན། ཡང་སོས་ནས་ཚ་བའི་བར་གྱི་ཚ་དམྱལ་དྲུག་པོ་དེ་དག་རྣམས་ཀྱི་ཚེ། དེ་དག་རྣམས་ཀྱི་ཚེ་རེད་པ་ད་དེས་ན་དེ་དག་རྣམས་ཀྱི་ཚེ། ཚེ་ཚད་ཀྱི་ལོ་གྲངས་ཀྱི་མིང། འདོད་པའི་ལྷ་དྲུག་དང་འདྲ་བ་ཡིན། འོན་ཀྱང་དོན་མི་འདྲ་སྟེ། འདོད་ལྷ་དྲུག་གི་ཚེ་ཚད་འོག་མ་ནས་ཡར་བགྲངས་པ། བགྲངས་པ་རྣམས་ཚ་དམྱལ་སྟེང། བགྲངས་པ་རྣམས། འདི་ནི་ཚ་དམྱལ་སྟེང་ནས་མར་བགྲངས་པ་དྲུག་གི་རིམ་པ་བཞིན་དུ། ཞག་རེ་རེར་བྱས་ཤིང། དེ་འདྲ་བསགས་པའི་ཚ་དམྱལ་དྲུག་གི་རང་ལོ་དང། འདོད་ལྷ་དྲུག་གི་རང་ལོའི་གྲངས་མི་འདྲ་བ་ཙམ་ཡིན་གྱི། རྩོམ་གཞི་བཞག་ནི་ཆེས་ཤིན་ཏུ་ཆེ་བའི་ཕྱིར། གྲངས་མིང་འདྲ་བ། མི་འདྲ་བ་མ་རེད་ད་རང་ལོའི་གྲངས་མིང་འདྲ་བ་ཙམ་ཡིན་གྱི། རྩོམ་གཞི་ཞག་ནི་ཆེས་ཤིན་ཏུ་ཆེ་བའི་ཕྱིར་ཏེ། ཚ་དམྱལ་འོག་མ་གཉིས་ཀྱི་ཚེ་ཚད་ནི་རབ་ཏུ་ཚ་བ་བར་བསྐལ་ཕྱེད། མནར་མེད་ཀྱི་ཚེ་ཚད་ནི་བར་གྱི་བསྐལ་པའོ་ཞེས་གསུངས་ཏེ།

ཞིབ་ཏུ་བསམ་ན། ལོ་རྗེས་མ་ཙམ་དང་སང་ཉིན་ད་ཚོད་ཙམ་ལའང་རང་དམྱལ་བ་དེ་འདྲ་ཞིག་ཏུ་མི་སླེབ་པའི་ངེས་པ་མེད། དེར་སླེབས་འདུག་ན་ཇི་ལྟར་བྱེད་འོ་འདུག་བསམ་བློ་གཏང་དགོས་རེད། དམྱལ་བ་དེ་འདྲ་ལ་སྐྱེས་འདུག་ན་ད་ག་རེ་བྱེད་དགོས་རེད། ད་ལྟ་རང་རེ་ལུས་ལ་མེ་ཚག་བསྲེགས་པ་དང་ཁབ་བཙུགས་པ་ཙམ་ཡང་མི་བཟོད་ན་དམྱལ་བ་དེ་འདྲར་སྐྱེས་ཚེ་ཇི་ལྟར་བཟོད། བཀའ་གདམས་གོང་མས་གསུངས་པ་ལྟར་རང་རེའི་རྐང་པ་ཡ་གཅིག་མི་ཡུལ་དང།

དེ་ལས་ཐར་བའི་ཐབས་དང་སྐྱབས་གང་ཡང་རྙེད་ཐབས་མེད་པས། དེར་མ་ཕྱིན་གོང་ཚེ་ལྷག་མ་ཅུང་ཟད་གནས་པའི་སྐབས་འདིར་རབ་སངས་རྒྱས་པ་དང། འབྲིང་གྲུབ་པ་ཐོབ་པ། འོ་ད་ལོ་གཅིག་ལོ་གཉིས་མ་ཤི་ན་སངས་ཡ་ཞིག་འདུག་བ། འོ་ད་རབ་སངས་རྒྱས་པ་དང། འབྲིང་གྲུབ་པ་ཐོབ་པ། སོགས་མ་བྱུང་ཡང། དེ་ནས་མ་མཐའ་ངན་སོང་གི་སྐྱེ་བ་བཟློག་ཐབས་བཤགས་པ་སོགས་ལ་འབད་དགོས་གསུངས།

པས་བསྐོར་ཏེ་ག་ལ། རྒྱ་ཆེན་པོ་བྱས་ནས། མེ་མ་མུར་གྱི་འོབས། ད་དེའི་མཐའ་དེ་ལ་དེ་ནས་རོ་མྱགས་ཀྱི་འདམ་ས་འདམ་བག། དེའི་མཐའ་དེ་ལ་དེ་ནས་སྤུ་གྲི་གཏམས་པའི་ཐང། ཐང་ཆེན་པོ་ཡིན་པ་ལ་སྤུ་གྲིས་གང་བ་དེ་འདྲ་ཅིག་གྲིས་གང་བ་དེ་འདྲ། འགྱུར་བྱེད་ཀྱི་ཆུ་ཀླུང་རབ་མེད་དེ་བཞི་ཡོད། དེ་ཡང་དེ་ནས་ཚ་དམྱལ་དུ་སྐྱེས་པ་དག། ཨ་ནམ་ཞིག་ལས་ཅུང་ཟད་སྲབ་ཏུ་སོང་བ་ན། སྲབ་ཏུ་འགྲོ་བའི་སྒང་ལ། ཨ་ནི་དམྱལ་བ་ཆེན་པོ་ལས་ཐར་ནས། ཉེ་འཁོར་བའི་དམྱལ་བར་འགྲོ་ས། ཚ་དམྱལ་ཆེན་པོ་དེ་ལས་ཕར་ཐར་བས་ཨེ་བཟོ་རེ་བྱས། མཐའ་ནས་ཕར་བུད་བུད་བུད་ནས་ཨ་ནི་མཐའ་དེར་སླེབས། འགྲོ་བ་དང། དེ་འདྲའི་ཅིག་ཡང་ཡོད་རེད་ཟེར་རིགས་ཅིག། ཡང་དང་པོ་ནས་ཉེ་འཁོར་གྱི་ནང་ལ་སྐྱེས་འགྲོ་མཁན་དེ་འདྲའི་ཡང་ཡོད་རེད། དང་པོ་ནས་དེར་སྐྱེ་བ་གཉིས་ཡོད་པས་འགའ་ཞིག་ཚ་དམྱལ་ལས་ཐར་རན་པ་ན་འབྲོས་པའི་བསམ་པ་རྙེད་དེ་སྒོ་ནས་ཕྱིར་ཐོན་ཏེ་འོངས་པའི་ཚེ། ད་ལས་འདྲ་བོ་སྟེ་སྟེ་སྲབ་རུ་སྲབ་རུ་འགྲོ་བའི་སྒང་ལ་བསམ་མནོ་ནང་ལ། འདི་ནས་བྲོས་འགྲོ་དགོས་བསམ་ཡག་གཅིག་ཡོང་གི་ཡོད་རེད། ལས་དེ་མ་རྫོགས་པའི་སྒང་ལ་བྲོས་འགྲོ་བསམ་ཡག་གི་བསམ་བློ་ཡོང་གི་མ་རེད། རེད་པ་ད་སོ་སོའི་ལས་ཀྱིས་རེད་པ་ད་མི་ཡོད་པའི་བཙོན་ཁང་ནང་ནས་པི་ཀའི་ཞེ་དྲག་རྒྱུན་རིང་པོ་བསྡད་དགོས་ཡ་དེ་འདྲས་ཅིག་བཙོན་ཁང་ནང་སླེབས་ཚར་དུས་སྒང་ལ་བྲོས་འགྲོ་བསམ་ཡག་འདྲ་པོ་ཞེ་དྲག་མེད་མཁན་ཅིག་རེད་པ་ད། ད་ཁོ་རང་གི་དུས་ཚོད་རྫོགས་ཡོང་དུས་གང་ཟག་གཅིག་ལ་ད་འགྲོ་སྙིང་བྲོ་ཨ་ནི་ཐབས་ཤེས་གང་འདྲ་བྱས་ཨ་ནི་ཐར་འགྲོ་ཡ་འདྲ་པོ་ཡོང་གི་འདུག་དེ་འདྲས་རེད། དེ་ནས། ཚ་དམྱལ་ལས་འབྲོས་པའི་བསམ་པ་རྙེད་དེ་སྒོ་ནས་ཕྱིར་ཐོན་ཏེ་འོངས་པའི་ཚེ། མེ་མ་མུར་གྱི་མེ་མ་མུར་གྱི་འོབས་སུ་སླེབས་ཏེ། དེ་ནས་རྐང་པ་པུས་མོ་མན་ནུབ་ནས་ཚིག་ཅིང་ད་མེ་མ་མུར་གྱི་འོབས་ཟེར་དེ་ལ་སླེབས་ཡོང་དུས། དེ་ནང་ལ་ཕར་འགྲོ་བའི་སྒང་ལ། དེ་ནས་རྐང་པའི་པུས་མོ་མན་ཆད་མེ་མ་མུར་གྱི་འོབས་ནང་ལ་རོ་དང་མེ་འབར་ཏེ་དེ་ནང་ལ་མར་ད། ནུབ་ནས་ཚིག་འགྲོ་གི་ཡོད་རེད། ཚིག་ནས་རྐང་པ་ཡར་བཀྱག་ཡོང་དུས། སླར་བཏེགས་པ་ན་ཨ་ནི་ཤ་དེ་ཚོ་ཡར་སོས། ཨ་ནི་མར་བཙུགས་པ་ན་ཤ་དེ་ཚོ་དཔེ་ཚིག་ནས་རུས་པ་མ་གཏོགས་མེད་པ་ཆགས། འོ་དེ་རེད་བཏེགས་པ་ན་སོས་དེ་ལྟར་གོམ་པ་རེ་རེ་སྤོས་པའི་སྒང་སྡུག་བསྔལ་མྱངས་ནས། ཡིན་ནའི་ད་དུང་ཕར་བུད་དགོས་བསམ་ནས་ད་དམྱལ་བ་ནས་ཐར་རེད། ང་ཚ་དམྱལ་ནས་ཐར་རེད་ད་བུད་ཨེ་བུད་དུ་ཟེར་འགྲོ་ནི་བས། དེ་རེད་བ་ད་དེ་ནི་མ་འགྲོ་རུང་འགྲོ་རེད། སྤོས་རིམ་བཞིན་རྐང་པ་རེ་བསིག། དེ་ལྟར་སྡུག་བསྔལ་ཆེན་པོ་མནར་བཞིན་དུ་དེ་ལས་ཐར་དུ་རེ་བས་ལོ་ག་ཚད་འགོར་གི་ཡོད་རེད་འབུམ་ཕྲག་མང་པོར་ད་མེ་མ་མུར་དེ་ཕར་བརྒལ་མ་ཚར་ནས་དེ་ནས་ཕར་ཐོན་མ་ཚར་ནས་ད་བརྒལ་ཏེ་སོང་བ་ན་ས་མེ་མ་མུར་བརྒལ་བརྒལ་ཏེ་སོང་བ་ན་ས་ད་དེ་ནས་ཕར་སོང་སོང་ན་ནམ་ཞིག་དེ་ལས་ཐར་ཏེ་ས་མེ་མ་མུར་གྱི་འོབས་དེ་ལས་ཕར་ད་ཡང་དེ་ནས་ཕར་ག་ས་ཐར་ཏེ་ཡང་ས་དེ་ནས་ད་རོ་རྙིང་པ་དེ་རེ་རོ་མྱགས། རོ་མྱགས་ཀྱི་འདམ་དང་ཕྲད་ནས། ད་དེ་ག་རེ་རེད་ཟེར་ན་འདམ་བག་འདྲ་བོ་བྱེད་རོ་མྱགས་ཀྱི་འདམ། ཨ་ནི་དེ་ནང་ལ་ཕར་འགྲོ་བའི་སྒང་ན་སྐེ་མན་ཆད་དེ་འདམ་བག་ལ་མར་ཟུག་ནས་འཛུལ་ནས་རེད་པ་ད་སྐེ་མན་ཆད་ནུབ་སྟེ་ཨ་ནི་འགྲེ་ལོག་བྱེད་བྱེད་འདམ་བག་ནང་ལ་འགྲེ་ལོག་བྱེད་ནས་རེད་པ་ད་ཨ་ནི་འབུ་མཆུ་རྣོན་བྱ་བ་ཁབ་ལྟ་བུ་མང་པོས་ལུས་ཁྲོལ་མ་བཞིན་དུ་ཕུག་སྟེ་ཟ་བར་བྱེད། ད་འདམ་བག་ནང་གི་འབུ་དཔེ་མཆུ་དཔེ་རྣོན་པོ་དཔེ་མཆུ་ཁབ་འདྲ་བོ་དེ་ཚོ་གི་དེ་ནི་ལུས་ཕར་ཕུག་ཚུར་ཕུག་ཁྲོལ་མ་ནང་ལྟ་བེ་ལོ་ད་བྱ་ཐག་གི་བཟོ་འདྲ་བོ་ཨོ་ད་མོག་ཁྲོག་གི་བཟོ་འདྲ་བོ་ཨི་ཁུང་ཡོང་ར་སོབ་སོབ་གཟུགས་པོ་དེ་དཔེ་མོག་ཁྲོག་གི་དཔེ་ཨི་ཁུང་སོབ་སོབ་འདྲ་བོ་ཆགས་ཏེ་ཨོ་ད་ཟ་བར་བྱེད། ད་དུང་དེ་ལས་ཐོན་དེ་ཐོན་རིགས་ཀི་བེ་ཨ་ནི་ལོ་འབུམ་ཕྲག་མང་པོ་འགའ་དེ་སོང་བས་ས་དེ་ནི་ལྕགས་ཀྱི།

ནས་རྐང་པ་དེ་ལ་བཤགས། རྐང་པ་ལ་ཟུག། འོ་དེ་རེད་ད། གཏམས་པའི་ཐང་དུ་སླེབས་ནས་དེས་རྐང་པ་བཅད་ཅིང་བསད། འོ་དང་དོ་པས་རྐང་པ་བཅད། དེ་ནང་ལ་སྤོས་ནས་འགྲོ་བའི་སྒང་ལ་རྐང་པ་བཅད། ཡང་གསོས། ཡང་བཅད། ཡང་གསོས། ཡང་བཅད། ཡང་གསོས། འོ་དེ་འདྲ་བྱས་ནས་དེས་རྐང་པ་བཅད་ཅིང་ཕུག་པས་སྡུག་བསྔལ་ཡུན་རིང་མྱོང་སྟེ། རིང་ཞིག་ནས་ད་དེ་ལས་ཐར་ནས། དེ་ལས་ཕྱིར་ཐར་བ་ན། རལ་གྲི་ལོ་མའི་ནགས་ཚལ་དང་འཕྲད།

ད་དེའི་ལྗོན་ཤིང་འདྲ་པོ་དེ་གའི་ལོ་མ་གང་གཱ་མར་བརྩེགས་ཏེ་མར་བཀུག་ནས་ལོ་དང་མར་བབས་ནས་སོ་སོའི་ལུས་པོ་གང་གཱ་གཏུབས་ནས་རལ་གྲི་གཏིབས་པས་ལུས་གཏུབས་པ་དང། ཡང་གསོས་པ་སོགས་ཀྱི་སྡུག་བསྔལ་མྱོང། དེ་ནས་ཐོན་པ་ན་ནི་ཤལ་མ་ལི་ཡི་སྡོང་པོ། ཞེས་པ། ལྕགས་ཀྱི་སོ་རྣོན་མང་པོ་ཡོད་པ་དང་འཕྲད་དེ། དེའི་རྩེ་ནས་འདི་ནི་རང་གི་སྤུན་དང་གྲོགས་སོགས། ཨོ་ད་ཤལ་མ་ལི་ཡི་སྡོང་པོའི་དཔེ་རྩེ་རྩེ་ཡ་གི་ལ་དེ་ནི་སོ་སོའི་མི་ཡུལ་རེ་བ་རེ་ད་བསྡད་པའི་ཁ་ཐུག་གི་དེ་ནི་གྲོགས་པོ་ཡོ་ར་བ་ད་གྲོགས་པོ་གྲོགས་མོ་ཨོ་ད་ག་ས་ཡ་ས་ཨོ་ད་དེ་ཚོ་ཕ་གི་ཤལ་མ་ལི་ཡི་སྡོང་པོའི་རྩེ་ལ་སླེབས་ཏེ་ཡོད་པ་འདྲ་བ་ཅིག་མཐོང་ཨ་ནི་ཏའི་སི་ག་ནི་ད་དེ་ཕ་གིར་དེ་འདུག་བསམ་ནས་དེ་ཕར་ཕྱིན་ཤལ་མ་ལི་ཡི་སྡོང་པོ་ཡོད་ས་ནས་ཡར་ད་ཧོ་དེ་རེད་རང་གི་སྤུན་དང་གྲོགས་སོགས་གཉེན་ཉེ་བརྩེ་བརྩེ་གདུང་ཅན་དག་གིས་འབོད་པར་ཐོས་ཏེ་དེ་ལ་ཡར་འཛེགས་པས་ཨ་ནི་ལྕགས་ཀྱི་སོ་མང་པོ་ཡོད་པ་དེ་ཚོ་རྣམས་རྩེ་ཐུར་དུ་བསྟན་ནས་ལུས་བཤགས་ཅིང་ཕུག། ཕུག་པ་སོགས་ཀྱི་སྡུག་བསྔལ་མྱོང་ཞིང་སོང་སོང་ནས་རྩེ་ད་ཡར་ཤིང་སྡོང་རྩེ་ལ་ཡར་སོང་སོང་སོང་ནས་ཨ་ནི་རྩེ་སླེབས་པ་ན། ངོ་ཤེས་པ་དང་ཅིག་གི་དེ་ཚོ་སུ་གང་ཡོད་མ་རེད། དེ་སླེབས་ཡོང་དུས་བྱ་འཇིགས་སུ་རུང་བ་དག་གིས་བྱ་ཕ་གི་འཇིགས་སུ་རུང་བ་མཆུ་དེ་ཚོ་དཔེ་ལྕགས་ཀྱིས་བྱས་བྱས་པ་དེ་ཚོ་འཕུར་ནས་དེ་ཚོ་ཡོང་ནས། ཨ་ནི་སོ་སོ་ག་མིག་དེ་ཚོ་བྲུས་ཤིང་སྡོང་སྒང་ལ། འོ་ད་དེ་ནི་ཀླད་པ་སོགས་བྲུས་ཤིང་ཟ། ད་དེ་ནི་ཡང་འོ་ལོ་མ་ཏག་ཡོང་དུས་གཤམ་ནས་ཡག་སོ་སོ་ངོ་ཤེས་པ་ད་འོ་ད་དེ་འདྲའི་གི་ཕ་གིའི་གྲོགས་པོ་ད་གྲོགས་མོ་འདི་ད་བརྩེ་དུང་ཅན་ཡོང་རོགས་པ་ད་དེ་ཚོའི་གི་འོ་ནི་ད་མར་ཤོག་ཟེར་རོགས་ཀྱི་སྣང་བ་ཤར་ཏེ་འབབ་པ་ན་ཡང་མར་བབས་ཡོང། མར་བབས་ཡོང་དུས་ལྕགས་ཀྱི་སོ་དེ་ཚོ་དེ་ནི་ཡར་བསྟན་ཡང་ལུས་ཤག་ཤག་ཤག་ཤག། ཨོ་དེ་རེད། ལྕགས་སོ་གྱེན་དུ་བསྟན་ཏེ་ལུས་ཕུག་ཅིང་རྩ་བར་སླེབས་པའི་སྐབས་ཡང་ཡོད་པ་མ་རེད། བརྩེ་དུང་ཅན་གྱི་དེ་ཚོ་ག་རེ་ཡོད་རེད་ཟེར་ན་ཁྱི་དང་གཅན་གཟན་སོགས་ཀྱིས་རྐང་པ་ནས། ཨོ་དེ་ནས་ཡར་ཟ་བར་བྱས་ཏེ་ལས་མ་ཟད་བར་དུ་ད་དེ་འདྲ་རང་རྐྱང་རྐྱང་རེད། སྡུག་བསྔལ་མྱོང་ཡ་དེ་ལས་མ་ཟད་བར་དུ་འབབ་འཛེག་བྱས་པའི་སྡུག་བསྔལ་མྱོང་གསུངས། འདི་མཚོན་ཆའི་གནོད་པ་འབབ་པ་གསུམ་ནི། རེད་པ་དང་མཚོན་ཆའི་གནོད་པ་འབབ་པ་གསུམ་སྟེ། སྤུ་གྲི་གཏམས་པའི་ཐང། རལ་གྲི་ལོ་མའི་ནགས་ཚལ། ཤལ་མ་ལིའི་སྡོང་པོ་ཟེར་གསུམ་འདུག་པ། འོ་སྡེ་གཅིག་ཏུ་བརྩི་དགོས་གསུངས་ས། སྡེ་གཅིག་ཏུ་བརྩི། འདི་རེད། སྤུ་གྲི་གཏམས་པའི་ཐང་ཟེར་གྱི་རོགས་ད་འོ་དེ་རེད། གཅིག་ཏུ་བརྩི། དེ་དག་ལས་ཐར་ནས།

དེ་ནི། སྲན་མ་ཁོལ། འདི་རེད་པ་དང་སྲན་མ་ཆུ་ཁོལ་དུ་བཏབ་པ་ལྟར་བསྲེག་ཅིང་བཙོས་པའི་སྡུག་བསྔལ་ཡུན་རིང་མྱོང་དགོས་ཤིང། རང་རེ་རྣམས་ཚ་དམྱལ་དེ་རྣམས་སུ། སྐྱེ་ཆོག་ཆོག་ལྟ་བུ་ཡོད་པས། ད་ལྟ་ནས་དེ་འདྲ་མི་སྐྱེ་བའི་ཐབས་དགེ་སྡིག་གི་བླང་དོར་ལ་འབད་པ་གལ་ཆེ། དོན་དག་དེ་རེད་པ་དང་ངན་སོང་གི་སྡུག་བསྔལ་བསྒོམ་ཡ་དེ། དགེ་སྡིག་གི་བླང་དོར་ལ་འབད་ཡ་འབད་ཡ་འདྲ་བོ་རེད་པས་མ་འབད་ན་དེར་སྐྱེས་འགྲོ་གི་ཡོད་ད་དོན་དག། ངན་སོང་གི་སྡུག་བསྔལ་དེ་སོ་སོས་མ་འདོད་ན་ག་རེ་བྱེད་དགོས་ཟེར་ན་དགེ་སྡིག་གི་བླང་དོར་ལ་འབད་དགོས་རེད། སྡིག་པ་སྤང། སྡིག་པ་ཕར་དོར། དགེ་བ་བླང་དགོས་རེད། འབད་པ་གལ་ཆེ། ད་དེ་རྫོགས་པ་ད་ཚ་དམྱལ། ཉི་ཚེ་ཉེ། ཁ་ས་ཉེ་འཁོར་དེ་བྱས། ད་གསུམ་པ་གྲང་བའི་དམྱལ་བའི་སྡུག་བསྔལ་བསམ་པ་ལ། དེ་ནས། གྲང་དམྱལ་ནས་དེ་ནས། ཚ་དམྱལ་དེ་དག་གི། དེ་ནས་ཚ་དམྱལ་དེ་དག་གི་ཐད་ཀ། ད་དང་གི་ཚ་དམྱལ་དེ་ཕ་གི་རྒྱ་གར་རྡོ་རྗེ་གདན་གི་འོག་ལ་ཡོད་པ། ད་དེ་གི་དེ་ནི་བྱང་གི་ཕྱོགས་ལ། ཚ་དམྱལ་དེ་དག་གི་ཐད་ཀ་བྱང་ཕྱོགས་སུ་ཡོད་ཅིང། དེའི་ཕྱིར་རང་ཅག་བོད་གངས་ཅན་གྱི་ཞིང་གི་ས་འདིར། གྲང་ངར་ཆེ་བ་འབྱུང་བ་ཡིན། བོད་ལ་གནམ་གྲང་མོ་བོད་ཀྱི་ཕྱོགས་བྱེད་རོགས་ད་དེའི་ཕྱོགས་དེ་ལ་ཕ་གིའི་གནམ་གྲང་མོ་བྱེད་གངས་རི་མང་པོ་ཡོད་རོགས་ད་གངས་རི་ཞེ་པོ་ཅིག་ཡོད་དེ་དགུན་དབྱར་མི་བཞུ་ཡ་གི་གྲང་ངར་ཅན་བྱེད་ཡོད་རོགས་ད་ཨོ་ད་དེའི་ཡོང་ཡ་དེ་འདི་ནས་གྲང་དམྱལ་རྣམས་འདི་ནས། འདི་ནི་འདི་རེད་ད། འོ་ད་གྲང་དམྱལ་ཡོད་པའི་དེ་འོ་ལ་དེ་ནི་གྲང་དམྱལ་ཡོད་པའི་དེ་ནི་གཅིག་གི། འདི་ནི་ག་ཟེར་བར་ད། ངམ་ཟེར་བར་བ་དེ་དེ་གི་རྟགས་འདྲ་བོ་ཞིག་རེད། འདི་རེད། དེའི་ཕྱིར་འདི་ནི་རང་ཅག་བོད་གངས་ཅན་གྱི་ཞིང་གི་ས་འདིར་གྲང་ངར་ཆེ་བ་བྱུང་བ་ཡིན། གངས་ཅན་པའི་བྱང་ཕྱོགས་དེ་གྲང་མོ་ཞིག་ལ་ཡོང་གི་འདུག་བ་བྱང་གི་ཕྱོགས་ལ། འོ་དེ་རེད། འདི་ནི། ཡོང་བ་ཡིན། གྲང་དམྱལ་རྣམས་སྟེང་འོག་ཏུ་བར་སྟོང་དཔག་ཚད་ཉིས་སྟོང་ཉིས་སྟོང་གིས་ཆོད་ཅིང་གནས་སོ། ད་ཚ་དམྱལ་དེ་ཚོའི་དཔག་ཚད་བཞི་སྟོང་བཞི་སྟོང་གིས་ཆོད་ཀྱི་ཡོད། གྲང་དམྱལ་དེ་ཚོའི་དེ་ནི་དཔག་ཚད་ཉིས་སྟོང་ཉིས་སྟོང། ག་རེད་ཟེར་ན་བཞི་སྟོང་དང་ཡུལ་ད་ཡོད་རེད་དེ་ས་གཞི་རང།

བར་སྟོང་དཔག་ཚད་ཉིས་སྟོང་ཉིས་སྟོང་གིས་ཆོད་ཅིང་གནས་སོ། འོ་ན་ཚ་དམྱལ་རྣམས་ཀྱི་བར་སྟོང་དཔག་ཚད་བཞི་སྟོང་བཞི་སྟོང་གིས་ཆོད་ཅིང་གནས་པས་གྲང་དམྱལ་རྣམས་དང་ཐད་ཀར་མི་འགྲིག་སྙམ་ན། ཚ་དམྱལ་རྣམས་ས་གཞི་ནས་ས་གཞིའི་བར་དུ་དཔག་ཚད་བཞི་སྟོང་རེ་རེ་ཡོད་ལ། གྲང་དམྱལ་གྱི་ས་གཞི་དཔངས་སུ་དཔག་ཚད་ཉིས་སྟོང་དང་དེའི་སྟེང་གངས་རིའི་དཔངས་སུ་དཔག་ཚད་ཉིས་སྟོང་སྟེ་ཁྱོན་བསྡོམས་དཔག་ཚད་བཞི་སྟོང་རེ་ཡོད་པའི་ཕྱིར་ཚ་དམྱལ་རྣམས་དང་དྲང་ཐད་མ་ཡིན་པར་མི་འགྱུར་རོ། འོང་དེ་རེད། དེར་སྐྱེ་བ་དེར་སྐྱེ་བར་ཉེ་བ་ན། ད་གྲང་དམྱལ་ལ་སྐྱེ་བའི་ཉེ་བ་ན་འཆི་ཁ། འཆི་ཁ་དེ་ནི་རེག་བྱ་གྲང་བ་ཞིག་ལ་འདོད་ནས་དེས་དམྱལ་བ་འཕེན་བྱེད་ཀྱི་ལས་ལ་གསོས་བཏབ་འོང་དེ་ག་རེད། འཆི་ཁ་ལ་ཁ་ཅིག་ལ་དེ་ནི་རེག་བྱ་བི་གའི་ཚིག་ནས་རེད་པ་ད་ཚིག་དྲགས་ནས་ཨ་ནི་གྲང་མོ་ར་ཅིག་བྱུང་ན་བསམ་སྟེ་དེས་ཀྱི་དེ་ནི་གྲང་དམྱལ་སྐྱེ་བྱེད་ཀྱི་དེ་ནི་འཕེན་བྱེད་ཀྱི་ལས་ལ་གསོས་བཏབ་འགྲོ་གི་རེད། འཆི་ཁ་ལ་ག་ལ་ཅིག་ཐོབ་བྱ་བགོ་བྱ་ཅིག་ལ་ཤེས་པ་ཡིན་ནས། ཨོ་དེའི་ཁ་ཐུག་ཁོ་རང་རེད་པ་ད། ཨ་ནི་ག་རེ་ཞིག་ལ་འདོད་ཡོད་ན། རེད་པ་ད། ཨ་ནི་ཚ་བ་ར་ཅིག་འདོད་ཡོད་ན། འདི་ནི་ཚ་དམྱལ། གྲང་བ་ར་ཅིག་འདོད་ཡོད་ན་གྲང་དམྱལ། རེད་པ་ད། ཨོ་ད་དེ་འདྲ་ཅིག་ལ་གསོས་བཏབ་འགྲོ་གི་ཡོད་རེད། དེ་ནས་བར་དོ་རྨི་ལམ་རྨིས་པ་བཞིན་དུ་མྱོང་ནས། གཉིད་སད་པ་ལྟར་གྲང་དམྱལ་དུ་སྐྱེས།

གྲང་དམྱལ་གྱི་རིགས་གཅིག་ལ་ཆུ་བུར་ཅན། དེ་ལས་ཀྱང་དེ་ནི་གྲང་ཐག་ཆོད་ནས་གྲང་བས་ཆུ་བུར་རྣམས་བརྡོལ་ནས་ཆུ་བུར་དེ་པ་བརྡོལ་ནས་བརྡོལ་ཏེ་ཁྲག་དང་ཆུ་སེར་འཛག་པས་ཆུ་བུར་བརྡོལ་བ། དང་དོ་དེ་ལས་གྲང་ནས་དེ་ལས་གྲང་དུ་སོང་ནས་ལུས་རྡོ་ལྟར་རེངས་ནས་དེ་ནི་འགུལ་སྐྱོད་མི་ནུས་པར་དེ་ནི་ཁ་ནས་བི་ཀ་ཨ་ཆུ་ཟེར་རྒྱུ་མ་གཏོགས་གཟུགས་པོ་བི་ཀའི་དེ་ནི་འཁྱགས་པ་གང་དེ་ནི་བི་གའི་ཕྱག་བྱ་ཡིན་ཟེར་རོ་ཞེས། མདོ་དེ་ཚོ་བི་གའི་ཕྱག་པ་ནི་གཟུགས་དེར་ཟེར་རོ་ཞེས་འདུག་ད་ཨ་ཆུ་འབའ་ཞིག་ཟེར་བ་ཙམ་ལས་གཞན་གང་ཡང་སྨྲ་མི་ནུས་པར་སྡོད་པ་དང། དེ་ལས་ཀྱང་གྲང་དུ་སོང་ནས་དེ་ཡང་སྨྲ་མི་ནུས་པར་རྐན་གྱི་སྦུགས་ནས་ཀྱི་ཧུད་ཟེར་བའི་སྒྲ་ཆུང་ངུ་ཙམ་འབྱིན་པ་དང། དེ་ནས་སྒྲ་དེ་ཡང་འབྱིན་མི་ནུས་པར་ཁ་གདངས་ཙམ་རེ་བྱས་ནས་སོ་འཐམས་ཏེ་བསྒྲིགས་པ་དང། འོ་འདི་རེད། ལམ་རིམ་ཆེན་མོར། གསུམ་པར་སོ་ཐམ་དང་བཞི་པར་ཀྱི་ཧུད། ལྔ་པར་ཨ་ཆུ་ཞེས་གོ་རིམ་བཟློག་སྟེ་གསུངས་པ་དང་འདི་གསུམ་ནི་ཚིག་འདོན་ལུགས་ལས་བཏགས་པའོ་ཞེས་གསུངས་པས། གྲང་དམྱལ་བ་འགའ་ཞིག་གིས་སྨྲེ་སྔགས་འདོན་ལུགས་རིམ་པ་མི་འདྲ་བ་ཡོད་པས་གོ་རིམ་མི་འདྲ་བ་བྱུང་བ་ཡིན་ནམ་དཔྱད་པར་བྱའོ། ད་གང་བྱེད་སྡུག་བསྔལ་ན་དང་དེ་དྲི་གཅིག་རེད། དེ་ལས་ཀྱང་གྲང་བས་ལུས་རོ་ལྟར་གྱུར་ཅིང་མདོག་སྔོ་ལ། ཁག་སྒྲ་དང་བཅས་ཏེ།

ཨ་ཆུ་ཟེར་བ་མན་ཆད་ལ་གངས་རི་དང་འཁྱགས་པའི་ཐང་ལ་དམྱལ་བ་པའི་ལུས་མཆོད་རྟེན་ལ་ཁྲ་བཏབ་པ་ལྟར། འདི་ནི། འབྱར་ནས། གཡོ་འགུལ་མེད་པར་རེངས་ཤིང། ཨོ་དེ་རེད་རེད། ད་སློབ་སྤྲིང་ལས། ལྷགས་པ་དཔེ་མེད་རུས་པ་ལ་ཡང་ཐིངས་པ་ཡིས། ལུས་སྦྲེབས་འདར་ཞིང་སྒུར་ནས། ཀུམ་ཀུམ་པོར་འདུག་པ། ཆུ་བུར་བརྒྱ་བྱུང་རྡོལ་བ་ལས་སྐྱེས་སྲོག་ཆགས་ཀྱིས། ཟོས་ཤིང་བྲད་ནས་ཞག་དང་ཆུ་སེར་རྐང་བཅས་འཛག། ཅེས་པ་ལྟར་ལུས་ཀྱི་སེར་ཀ་ནས་བབས་པའི་ཆུ་སེར་ལ་འཁོར་བའི་སྦྲང་བུ་དུག་གི་མཆུ་ཅན་དུ་མས་གཙེས་པ་དང། ཁྲག་ཐིགས་པ་སར་ལྷུང་བའང་རྣམ་ཤེས་ཀྱིས་མ་བཏང་པས་འཁྱགས་ཤིང་གས་པའི་སྡུག་བསྔལ་མྱོང་བ་དང། ད་དུང་དེའི་སྟེང་རིམས་ནད་སྣ་ཚོགས་པས་མནར་བ་སོགས་ཀྱི་སྡུག་བསྔལ་ཡོད། དེར་སྐྱེ་བའི་རྒྱུ་ནི། ད། གྲང་དམྱལ་ལ་སྐྱེ་བའི་རྒྱུ་ག་རེ་རེད། སྤྱིར་བཏང་ད་མང་པོ་ཡོད་ར་བ་ད་དེ་ནའང་ནི་པི་ཀའི་རགས་རིམ་འདྲ་བོ། དེར་སྐྱེ་བའི་རྒྱུ་ནི་སྐྱེས་རབས་ལས། མེད་པར་ལྟ་བ་ཚེ་རབས་ཕྱི་མ་ལ། གནས་པ་དེ་ན་མུན་ནག་རླུང་གྲང་ལྡང། དེ་ནས་རུས་པའང་འཇིག་པའི་ནད་སློང་ན། བདག་ལ་ཕན་འདོད་སུ་ཞིག་དེ་རུ་འཇུག་ཅེས་གསུངས་པ་ལྟར་ལས་འབྲས་སོགས་མེད་པར་ལྟ་བའི། ལྟ་ལོག། ཆད་ལྟ་འཛིན་པ་སོགས་ཡིན། འོ་ད། ཆད་ལྟ། འོ་ད། ཆད་པར་ལྟ་བ། ལྟ་བ་ལོག་པ་འཛིན་མཁན། ལས་རྒྱུ་འབྲས་ཡོད་མ་རེད་བསམ་མཁན། དཀོན་མཆོག་ཡོད་མ་རེད་བསམ་མཁན། འོ་ད། ཆད་པ། ཆད་པར་ལྟ་བ། ཆོས་བི་གེ་ཡོད་མ་རེད། འོ་ད། ཆོས་ཟེར་ཡག་དེ་ཡོད་མ་རེད། འོ་ད། ཅི་ཡང་ཡོད་མ་རེད།

འཁྱག་བར་ལ་བི་གེ་ཤིག་དང་འབུ་དང་དེ་ཚོ་གང་ག་བི་གེ་འཁྱག་ཏུ་བཏང་ཡག་དེ། ཚེ་ཚད་ནི། འཕགས་པ་ཐོགས་མེད་ཀྱི་ས་ཡི་དངོས་གཞིར་སེམས་ཅན་དམྱལ་བ་ཆེན་པོར་སྐྱེས་པའི་སེམས་ཅན་རྣམས་ལས་ཕྱི་མ་ཕྱི་མ་ཕྱེད་ཞུགས་པར་གསུངས་པ་དང། ཡང་མཛོད་ལས་ཏིལ་སྦྱང་ནང་ནས་ལོ་བརྒྱ་ནི་ཏིལ་གཅིག་ཕྱུང་བས་ཟད་གྱུར་པ་ཆུ་བུར་ཅན་གྱི་ཚེ་ཡིན་ཏེ་གཞན་གྱི་ཚེ་ནི་ཉི་ཤུར་བསྒྱུར་ཞེས་པ་ལྟར། ཡུལ་མ་ག་དྷ་ཡི་དེ་ནས། ཁལ་བརྒྱད་ཅུ་འགྲོ་བའི་བང་བ་ནས། འབྲུ། ཁལ་བརྒྱད་ཅུ་ཐམ་པ་འགྲོ་ས་གི་བང་བ་གྲུ་བཞི་ཅིག་བྱས། འོ་དེའི་ནང་ནས་ལོ་བརྒྱ་བརྒྱ་རེ་ལ་འབྲུ་རེ་རེ་བཏོན་ནས་ཕར་གཡུགས་བཞག་ན། རེ་རེ་བཏོན་པས། ནམ་ཞིག་ལ་དེ་ནི་ཏིལ་དེ་ཟད་འགྲོ་བ་རེད་བ། ལོ་དཔེ་མང་པོ་ཕྱིན་ནས་གང་ལ་སྟོང་ཕྲག་འབུམ་ཕྲག་བྱས་ཙང། ཏིལ་མ་ལུས་པ་ཟད་པ་དགོས་ཤིང་ཟེར། འོ་ད། ཆུབ། འོ་ད་དེ་འདྲས་ཀྱི་དེ་ན། དགོས་ཤིང། དེ་ནས། དེ་ཕུལ་གང་ལགས། ཕུལ་གང་ནི་ལག་པའི་སོར་མོ། ལག་པའི་སོར་མོ་ཅུང་ཟད་བསྐུམས་པས་བསྡུ་ཟེར་བ་ལ། ལག་པའི་སོར་མོ་ཅུང་ཟད་བསྐུམས་པའི་ཁྱོར་བ་གང་ལ་ཟེར། སྔར་བོད་ལུགས། བྲེ་གང་ལ་ཕུལ་དྲུག་ཡོད། བྲེ་ཉི་ཤུ་ལ་རུ་ཁལ་གཅིག། དེ་ཕུལ་གང་ལ་ཏིལ་འབྲུ་ཆིག་ཁྲི་ལྔ་སྟོང་ཙམ་ཡོད་དེ། གྲང་དམྱལ་དང་པོ་ཆུ་བུར་ཅན་གྱི་ཚེ་ཚད་དེ། ད་ལྟ་ཕུལ་གང་དེ་གསུང་དགོས་བ་མ་ཐག་དེ་ཟད་དེ། འདི་ལོ་བརྒྱ་རེ་བརྒྱ་རེ་ལ་རེ་རེ་བཏོན་ནས་ཨ་ནི་རྫོགས་འགྲོ་ཡ་ཅིག་རེད་བ། འོ་དེ། གྲང་དམྱལ་དང་པོ་ཆུ་བུར་ཅན་གྱི་ཚེ་ཚད་དེ་འོག་མ་རྣམས་ནི་དེ་ལས་ཉི་ཤུ་ཉི་ཤུ་འགྱུར་གྱིས་རིང་བར་གསུངས་སོ། ད་གྲང་དམྱལ་གྱི་ཚེ་ཚད་ད་དམྱལ་བ་ག་རེ་ཡིན་ནའི་དཔེ་ཚེ་ཚད་དུ་བས་བརྗོད་ཀྱིས་མི་ལང་བ་འདྲ་བོ་ད་བ་ད་ཅིག་རིང་ཐག་ཆོད་པ་འདྲ་བོ་ཅིག་འདུག་བ་དམྱལ་བ་ན་དམྱལ་བ་གང་འདྲ་ཅིག་ཡིན་ནའི་མང་བ་ད་ད་གཅིག་ལས་གཅིག་རིང་འདྲ་བོ་ཅིག་རེད། འོག་མ་ནི་དེ་བྱས་ད་བཞི་པ་ཉི་ཚེ་བ་ཟེར་ད་བཟླས་བྱ།

ཨ་ནི་སོ་སོའི་ཚེ་འདི་ལ། ཅིག། གྲ་འགྲིག་ལ་མི་འགྲིག་ལ་མང་པོ་ཅིག་ཡོང་གི་འདུག་བ། ནད་ན་ཚ། ཅིག་མགོ་ན་ཡ་འདྲ་པོ་གང་ག་གི་སྤྱན་གཞི་ནད་གཞི་ག་གི་མེད་གཟུགས་པོ་ཐང་ཐང་ཡིན་ནའི་ཅིག་མགོ་ན་ཡོང་བ་འདྲ་པོ་རྐང་པ་ན་ཡོང་བ་འདྲ་པོ་གྲོད་ཁོག་བེ་གི་ན་ཡོང་བ་འདྲ་པོ་དང་ཨ་ནི་ཅིག་ལས་ཀ་ཡིན།